ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs dot com dot au slash tibetan ཐོག་བསྐྱོད་རོགས། SBS བོད་སྐད་སྡེ་ཚན་ནས་ཐེངས་འདིའི་ཨོ་གླིང་སྐུ་ཚབ་དོན་གཅོད་གསར་པ་སྐུ་ངོ་ཀརྨ་སེང་གེ་མཆོག་ལ། མ་འོངས་པར་སྐུ་ཚབ་དོན་གཅོད་ཀྱི་མཛད་འགན་བཞེས་ཕྱོགས་དང་ཨོ་སི་ཀྲི་ལི་ཡའི་ནང་ཡོད་པའི་བོད་རིགས་མི་མང་དང་ལྷན་དུ་འབྲེལ་ལམ་དང་ཕྱག་ལས་གནང་ཕྱོགས་ལྷག་པར་དུ་ད་ལྟའི་ཆར་ཨོ་སི་ཀྲི་ལི་ཡ་དང་རྒྱ་ནག་གཉིས་བར་གྱི་འབྲེལ་ལམ་ཐོག་ནས་བོད་དོན་གནས་བབ་བཅས་ཀྱི་སྐོར་བཅར་འདྲི་ཞུ་གི་ཡིན་ང་སངས་རྒྱས་རྡོ་རྗེ་ཡིན། ཐོག་མར་དེ་སྐུ་ངོ་ཀརྨ་སེང་གེ་མཆོག་སྐུ་ཚབ་དོན་གཅོད་ཀྱི་མཛད་འགན་བཞེས་ནས་ཕྱག་ལས་དབུ་འཛུགས་གནང་བ་དེ་ལ་ཡ་འཚམས་འདྲི་ཞུ་གི་ཡིན། དེ་ནས་སྐུ་ངོ་ལགས་དྲི་བ་དང་པོ་དེ། ཨ་ནི་སྐུ་ཚབ་དོན་གཅོད་དེ་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་ཨ་ནི་བོད་མིའི་སྒྲིག་འཛུགས་གཉིས་ཀ་གི་སྐུ་ཚབ་ཅིག་ཆགས་ཀྱི་ཡོད་པའི་ཆ་ནས། ཨ་ནི་ཕྱག་ལས་གནང་ཡག་དང་འགན་ཁུར་ག་རེ་ག་རེ་ཆགས་ཀྱི་ཡོད་རེད། དེ་ནས་སྐུ་ངོ་ལགས་ཀྱིས་མ་འོངས་པ་ཕྱག་ལས་གནང་ཡག་གི་འཆར་གཞི་ནང་ལ་ཡ། ཉིན་རེ་ཉིན་རེ་གི་ལས་འགན་དེ་ག་རེ་ཆགས་ཀྱི་རེད། དེ་ནས་ཟླ་བ་ཟླ་བ་དང་ལོ་རེ་ལོ་རེའི་ནང་ལ་ཡ་འཆར་གཞི་དེ་འདྲས་ག་རེ་ག་རེ་ཡོད་མེད། དེའི་སྐོར་ལ་ཡ་ཅིག་ངོ་སྤྲོད་གནང་རོགས་བྱེད།
ཨོ་སངས་རྒྱས་རྡོ་རྗེ་ལགས། ཨ་ནི་ཐོག་མ་དེ་ལ SBS བོད་སྐད་སྡེ་ཚན་གྱིས་ཨ་ནི་རླུང་འཕྲིན། ལས་རིམ་གསན་མཁན་ཚང་མ་ལོག་ལ་དོན་གཅོད་ལས་ཁུངས་དང་ཨ་ནེ་ང་རང་སྒེར་གྱི་ངོས་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ཨ་ནེ་སྐུ་ཚབ་དོན་གཅོད་ལས་ཁུངས་འདི་ད་བོད་མིའི་སྒྲིག་འཛུགས་ཀྱི་ཕྱི་འབྲེལ་གྱི་སྐུ་ཚབ་ལས་ཁུངས་ཤིག་ཆགས་བསྡད་ཀྱི་ཡོད་རེད། ཨན་དེ་གི་ལས་འགན་ད་ཅིག་མང་པོ་ཞིག་ཡོད་བསྡད་པ་རེད་ཨན་དེ་ནང་ནས་ད་གལ་ཆེ་གཅིག་གིས་ད་ཆབ་སྲིད་དང་འབྲེལ་བའི་ལས་འགུལ་སྤེལ་ཡ་དེ་ཆགས་བསྡད་ཀྱི་ཡོད་རེད། ཨ་ནེ་ཆབ་སྲིད་དང་འབྲེལ་བའི་ལས་འགུལ་ད་སྤེལ་ཕྱོགས་དེ་ཨ་ནེ་གནས་ཡུལ་རྒྱལ་ཁབ་ཀྱི་གཞུང་དང་དེ་ནང་བཞིན་གྲོས་ཚོགས། ཨ་ནེ་གཅིག་གི་སྲིད་དོན་ཚོགས་པ་ཁག། ཨ་ནེ་གནས་ཡུལ་མི་སྣ། དེ་ག་ནང་བཞིན་གཅིག་གཞུང་འབྲེལ་མིན་པའི་ཚོགས་པ་ཁག་དེ་ཚོ་ལ་ཕར་འབྲེལ་བ་གནང་བྱས་བྱས་ནས་ཨ་ནེ་ང་རང་ཚོ་བོད་དོན། བདེན་མཐའ་གསལ་ཐབས་ཐོག་ལ་རྒྱབ་སྐྱོར་ཐོབ་ཐབས་དང། ཨེ་ནས་ལྷག་པར་དུ་ད་ཅིག་བོད་ཀྱི་ནང་གི་གནས་སྟངས། ཅིག་འགྲོ་བ་མིའི་ཐོབ་ཐང་རེད་དེ་ག་ནང་བཞིན་ཁོར་ཡུག་གི་གནས་སྟངས་རེད་ཨེ་ནས་དེ་དེ་གཞན་པའི་ད་ཅིག་རྒྱ་ནག་གི་གདུག་རྩུབ་ཀྱི་སྲིད་བྱུས་དེ་ཚོས་ཨེ་ནས་ཅིག་སྐབས་དང་དུས་སུ་ཨེ་ནས་འབྲེལ་ཡོད་ཚོ་ལ་ཕར་ཅིག་ངོ་སྤྲོད་གོ་རྟོགས་སྤེལ་ཡ་དང་ཨེ་ནས། དེ་འདྲའི་ཐོག་ལ་ཅིག་རྒྱབ་སྐྱོར་ཐོབ་ཡག་གི་ལས་འགུལ་སྤེལ་ཡག་དེ་ཚོ་ད་དོན་གཅོད་ལས་ཁུངས་ཀྱི་ལས་འགན་གལ་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་རེད། ཨ་ནེ་དེ་ག་ནང་བཞིན་ད་གནས་ཡུལ་སོ་སོའི་གི་གཞུང་ཙམ་མ་ཟད་ཨ་ནེ་གནས་ཡུལ་རྒྱལ་ཁབ་སོ་སོའི་ནང་ཡོད་པའི་རྒྱལ་ཁབ་ཅིག་གཞུང་ཚབ་ཁག་མང་པོ་ཞིག་ཡོད་རེད་དེ་ཚོ་མཉམ་དུ་ལ་ཕར་འབྲེལ་བ་ཞུས་བྱས་དེ་བོད་བོད་མིའི་སྒྲིག་འཛུགས་ཀྱི་ད་ལངས་ཕྱོགས་དང་མཛད་ཇུས་ཁག་པ་ངོ་སྤྲོད་བྱེད་ཡ་དང་རྒྱབ་སྐྱོར་ཐོབ་ཡ་དེ་ཚོའི་ལས་འགན་གལ་ཆེ་གཅིག་ཆགས་བསྡད་ཀྱི་ཡོད་རེད། ཨེ་ནས་གཞན་གཅིག་གི་ད་རྒྱལ་ཁབ་ཁྱབ་ཁོངས་རྒྱལ་ཁབ་སོ་སོའི་ནང་ལ་ད་རྒྱ་རིགས་མང་པོ་ཞེ་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་ཚོའི་དབར་འབྲེལ་བ་བྱས་ཨེ་ནི་ཁོ་ཚོ་ལ་བོད་དོན། གོ་རྟོགས་སྤེལ་ཡ་དང་ཨེ་ནི་རྒྱ་རིགས་མང་ཚོགས་ནས་ཨེ་ནི་བོད་དོན་བདེན་མཐའ་གསལ་ཐབས་ཀྱི་ཆེད་དུ་གཅིག་གི་དགའ་བསུ་རྒྱབ་སྐྱོར་ཐོབ་ཐབས་དེ་འདྲའི་ལས་འགུལ་སྤེལ་ཡ་དེ་གལ་ཆེན་པོ་གཅིག་ཆགས་བསྡད་ཀྱི་ཡོད་རེད་ཨེ་ནི་དེ་ནས་ད་ཆབ་སྲིད་ཙམ་མིན་པའི་ཆོས་དང་རིག་གཞུང་ཨེ་ནི་ང་རང་ཚོ་གི་བོད་ཀྱི་སྐད་ཡིག་དེ་ཚོའི་མི་ཉམས་རྒྱུན་འཛིན་གྱི་ཆེད་དུ། ཨནེ་ཅིག་སྐབས་སུ་ཀུ་རེ་ཆོས་ཚོགས་ཁག་ལ་འབྲེལ་བ་བྱེད་ཡ་དང་ཨནེ་ཅིག་དེ་ནང་བཞིན་གཅིག་ན་གཞོན་ཚོ་ལ་ང་རང་ཚོ་བོད་པའི་གི་ད་བཟང་སྤྱོད་དང་དེ་ནང་བཞིན་གཅིག་བོད་གི་སྐད་ཡིག་དེ་འདྲའི་ཐོག་ལ་གཅིག་སློབ་ཁྲིད་བྱེད་ཡ་དེ་འདྲའི་ཐོག་ལ་མཐུན་འགྱུར་རོགས་སྐྱོར་གང་ཐུབ་བྱེད་ཡ་དེ་ཚོ་ད་དོན་གཅོད་ལས་ཁུངས་ཀྱི་ལས་འགན་གལ་ཆེན་པོ་གཅིག་ཆགས་བསྡད་ཀྱི་ཡོད་རེད་ཨནེ། ད་ཅིག་གནས་ཡུལ་སོ་སོའི་ནང་ལ་བོད་རིགས་མང་པོ་ཅིག་ཡོད་བསྡད་པ་རེད་ཨ་ནེ་དེ་ཚོ་བོད་རིགས་ཚོའི་གི་ད་ཅིག་བདེ་སྡུག་དང་ཨ་ནེ་ཅིག་ལྷག་པར་ངེས་མེད་ཛ་དྲག་གི་དཀའ་ངལ་དེ་འདྲ་བྱུང་བ་ཡིན་ན་དེ་ཚོ་ད་ཅིག་གཟིགས་རྟོག་གནང་ཡ་གལ་ཆེན་པོ་ཅིག་ཆགས་བསྡད་ཡོད་རེད་དེ་དོན་གཅོད་ལས་ཁུངས་ཀྱི་ལས་འགན་ཆགས་བསྡད་ཡོད་རེད་བྱས་ཙང་མདོར་བསྡུས་པ་ཡིན་ན་དོན་གཅོད་ལས་ཁུངས་ཀྱི་ད་ཅིག་གི་ལས་འགན་འདི། ཨེ་ནི། གཅིག་ཆབ་སྲིད་དང་ཆོས་དད་རིག་གཞུང་དེ་ག་ནང་བཞིན་ང་རང་ཚོ་མང་ཚོགས་ལ་བདེ་སྡུག་ལྟ་སྐྱོང་བྱེད་ཡ་དེ་འདྲའི་ལས་འགན་ཞིག་ཆགས་བསྡད་ཀྱི་ཡོད་རེད་ཨེ་ནི། ད་གཅིག་རྒྱལ་ཁབ་གཅིག་གི་གཞུང་ཚབ་ལྟ་བུའི་ངོ་བོ་ཐོག་ནས་ལས་དོན་ཆ་ཚང་སྒྲུབ་དགོས་ཡ་གཅིག་ཆགས་བསྡད་ཀྱི་ཡོད་རེད་ཞེས་ནི་ཞུ་ཡ་ཡིན། དེ་ནས་ད་ཅིག་ངའི་གི་མ་འོངས་པའི་འཆར་གཞི་ག་རེ་ག་རེ་ཡོད་དེ་ཅིག་ཉི་མ་ཉི་མ་ལ་ལས་དོན་ག་རེ་ཆགས་ཀྱི་རེད་ཟླ་བ་དང་ལོ་ལ་འཆར་གཞི་ག་འདྲ་ཆགས་ཀྱི་རེད་དམ་བཀའ་གནང་གི་ཡོད་རེད། རྩ་བའི་ང་ད་འདིར་འབྱོར་བྱས་བྱས་ནས་ད་ལྟ་ཉི་མ་བཅུ་གྲངས་ཤིག་མ་གཏོགས་འགྲོ་གི་མེད་དུས་ཙང་ནས་ད་འཆར་གཞི་དཔེ་ཞིབ་ཕྲ་ཞེ་པོ་དེ་འདྲ་ད་ངས་ངས་ཀྱི་ད་ལྟ་ཞུ་ཐུབ་ཡས་མི་འདུག། ནས་ད་ཅིག་ཉི་མའི་ཉི་མའི་ལས་དོན་དེ་ད་བོད་ང་རང་ཚོ་བོད་མིའི་སྒྲིག་འཛུགས་ཀྱི་ད་ཅིག་ཕྱི་དྲིལ་ལས་ཁུངས་གཙོས་པའི་ལས་ཁུངས་ཁག་གི་འདི་པར་ལ་བཀོད་མངགས་མང་པོ་ཕེབས་བསྡད་ཀྱི་ཡོད་རེད་དེ་ཚོ་བཀོད་མངགས་དེ་ཚོ་དང་ལེན་བྱེད་ཡ་དང་དེ་ལག་ལེན་བསྟར་ཡ་དེ་ཚོ་ཅིག་ཉི་མ་ཉི་མའི་ལས་དོན་འདྲ་པོ་ཆགས་འགྲོ་གི་ཡོད་རེད་དེ་ག་ནང་བཞིན་ད་ཅིག་ཅིག་མི་སྣ་མཇལ་འཕྲད་བྱེད་ཡ་རེད་དེ་ག་ནང་བཞིན་ཚོགས་འདུ་དེ་འདྲ་ལ་བཅར་ཡ་རེད་ཨ་ནས་ཅིག་གཞུང་འབྲེལ་ཕྱོགས་བསྐྱོད། བས་དགོས་ཡ་རེད། དེ་ཚོ་ད་ཆགས་ཅན་གྱི་ལས་ཀ་འདྲ་པོ་ཆགས་འདུག་རེད། ཨ་ནས་ད་ཅིག་མ་འོངས་པ་ལ། ཅིག་ལས་གཞི་གི་ཅིག་ལས་དོན་གལ་ཆེ་ཏོག་ཁ་ཤས་ཅིག་ཅིག་བསམ་བློ་ནང་ལ་བང་བསྒྲིགས་བསྡད་པ་ཅིག་ག་རེ་ཡོད་ཞུས་པ་ཡིན་ན། ཨ་ནས་ཅིག་དེ་ད་ད་གི་དོན་གཅོད་ལས་ཁུངས་ཀྱི་ལས་འགན་ནང་ལ་ཡོད་པ་གཞིར་བཟུང་བྱས་བྱས་ནས་ཨོ་སྟྲོ་ལི་ཡ་གཞུང་དང་གྲོས་ཚོགས། དེ་ག་ནང་བཞིན་བོད་དོན་རྒྱབ་སྐྱོར་ཚོགས་པ་དེ་ཚོ་ལ་ད་ཅིག་འབྲེལ་བ་སྔར་ལས་ལྷག་བྱས་བྱས་ནས་ཨན་ང་རང་ཚོ་བོད་དོན་གྱི་ཐོག་ལ་རྒྱབ་སྐྱོར་ཐོབ་ཐུབ་ཐབས་དང་ཁོང་ཚོ་མཉམ་དུ་ལ་ད་ཅིག་ལས་འགུལ་གང་མང་སྤེལ་ཐབས་ཀྱི་འབད་བརྩོན་ཞུ་ཡས་ཅིག་ཆགས་བསྡད་ཀྱི་ཡོད་ཨན་དེ་ག་ནང་བཞིན་ང་རང་ཚོ་བོད་ནང་གི་ད་ཅིག་གནས་སྟངས་འགྲོ་བ་མིའི་ཐོབ་ཐང་རེད་ཁོར་ཡུག་རེད་དེ་འདྲའི་གི་ཅིག་གནས་སྟངས་དེ་ཚོ་ཨ་ནི་ཅིག་གི་གཞུང་རེད་གྲོས་ཚོགས་འཐུས་མི་རེད་བོད་དོན་རྒྱབ་སྐྱོར་ཚོགས་པ་ལ་ཨ་ནི་དུས་སུ་དུས་སུ་ཕར་འབྲེལ་བ་གནང་བྱས་བྱས་ནས་དེ་ཚོའི་ཐོག་ལ་ཨ་ནི་ཅིག་གོ་རྟོགས་སྤེལ་ཡ་རེད་ཨ་ནི་ལས་འགུལ་སྤེལ་ཡ་རེད་དེ་ཚོ་གལ་ཆེན་པོ་ཅིག་ཆགས་བསྡད་ཀྱི་འདུག་བྱས་ནས་ཞུ་ཡ་ཡིན། དེ་ནས་ད་ཅིག་གི་ང་རང་ཚོ་བོད་མིའི་སྒྲིག་འཛུགས་འདི་དྷ་རམ་ས་ལ་ལ་ཆགས་བསྡད་ཡོད་རེད་དེ་འདྲའི་གི་ཐོག་ལ་ད་ཅིག་གི་ང་རང་ཚོ་ཨོ་སྟྲེ་ལི་ཡ་ཁུལ་ནས་ཨ་ནི་ཅིག་གི་གྲོས་ཚོགས་འཐུས་མི་རེད་དེ་ག་ནང་བཞིན་གནད་ཡོད་མི་སྣ་རེད་དེ་འདྲའི་ཕར་གཞུང་འབྲེལ་གི་ཐོག་ནས་ཅིག་གདན་འདྲེན་ཞུ་ཐུབ་ཡ་གི་འབད་བརྩོན་ཞུ་ཡ་གི་འཆར་གཞི་ཅིག་ཡོད་བྱས་ནས་ཞུ་ཡ་ཡིན། དེ་ནས་ད་ཨོས་ཏྲེ་ལི་ཡའི་གཞུང་དང་དེ་ག་ནང་བཞིན་ད་ཅིག་གི་ཚོགས་སྡེ་ཁག་དེ་འདྲའི་གི་ཐོག་ནས་ད་ཡང་ང་རང་ཚོ་གི་ཅིག་ན་གཞོན་ཚོ་གི་ཆེད་དུ་ཅིག་སློབ་ཡོན་ཐོབ་ཐབས་རེད་དེ་ག་ནང་བཞིན་ཅིག་ཤེས་ཡོན་གི་ཐོག་ལ་རོགས་སྐྱོར་ཐོབ་ཐབས་རེད་ཨན་དེ་ག་ནང་བཞིན་ང་རང་ཚོ་བོད་མི་སྤྱིར་བཏང། སྤྱི་ཡོངས་ཀྱི་ཐོག་གི་འཕྲོད་བསྟེན་རེད་ཨ་ནི་སྤྱི་ཚོགས་ཡར་རྒྱས་རེད་དེ་འདྲའི་གི་ཐོག་ལ་ཡང་ཅིག་རོགས་སྐྱོར་འདྲ་བོ་ཐོབ་ཐབས་ག་རེ་ཡོད་ན་མེད་ན་དེ་འདྲ་ཡང་འབད་བརྩོན་ཅིག་བྱེད་ན་བསམ་པ་འདྲ་བོ་ཞིག་དྲན་གི་ཡོད། ཨ་ནི་དེ་ནས་ཨོ་སི་ཀྲོ་ལི་ཡ་རང་ལ་ཆ་མཚོན་པ་ན་དེ་ལ་ང་རང་ཚོ་གཞིས་སྤོས་ཀྱི་ལས་གཞི་ཅིག་ད་འགྲོ་ད་འགྲོ་བཞིན་པ་རེད་ཨ་ནི་གཞིས་སྤོས་ཀྱི་ལས་གཞི་འདི་ད་གལ་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་ང་རང་ཚོ་དེ་ཨོ་སི་ཀྲོ་ལི་ཡ་ལ་མི་མང་མང་པོ་ཅིག་ད་ལྟ་གཞིས་སྤོས་ལས་གཞི་འདིའི་ཐོག་ནས་ཕེབས་བསྡད་ཡོད་རེད་ཨན་མ་འོངས་པར་ནས་གཞིས་སྤོས་ལས་གཞི་འདི་མུ་མཐུད་ནས་ཅིག་ལས་གཞི་འདི་ཐོབ་ཐབས་དང་ཨན་ནས་དེ་འདྲའི་ཐོག་ལ་ཨན་ཡང་གཞུང་ལ་ཅིག་ཞུ་དགོས་འདི་ཚོ་གལ་ཆེན་པོ་འདྲ་བོ་ཅིག་ངས་བརྩིས་བསྡད་ཀྱི་ཡོད་ཨན་མཐའ་མ་དེ་ལ་ད་ང་རང་ཚོ་མང་ཚོགས་ཀྱི་ངོས་ནས་བོད་མི་སྒྲིག་འཛུགས་འདི་ཨན་ངོས་འཛིན།

ཨ་ནི་དཀའ་ངལ་དེ་ཚོ་སེལ་ཡ་ལ་འཆར་གཞི་དང་ཐབས་ལམ་འདྲ་བོ་ག་རེ་འདྲ་བོ་ཅིག་དགོས་ཀྱི་རེད་དགོངས་ཀྱི་ཡོད་ན།
ད་དཀའ་ངལ་འདིའི་རིགས་དེ་གང་ལྟར་མུ་མཐུད་ནས་གནས་པ་ཡིན་ན་ཕན་ཐོགས་གང་ཡོད་མ་རེད། ཕན་ཐོགས་མེད་པ་ཙམ་མ་ཟད་ཀྱི་དཀའ་ངལ་དེ་འདྲའི་གི་རྐྱེན་གྱིས་ཨེ་ནི་མང་ཚོགས་ཀྱི་ནང་ལ་ཆིག་སྒྲིལ་གྱི་ནུས་པ་དེ་ཉམས་དམས་སུ་འགྲོ་ཡ་དང་བོད་སྤྱི་གི་ལས་དོན་གྱི་ཐོག་ལ་ཚང་མས་གི་གང་ལྟར་ནུས་པ་མཉམ་སྤུངས་བྱ་ཡ་གི་ཐོག་ལ་འགོག་རྐྱེན་ཆགས་ཡ་ཞིག་མ་གཏོགས། ཨན་ཕན་ཐོགས་གང་མཐོང་གི་མི་འདུག་དེ་འདྲ་ཡིན་དུས་ཙང་ནས་ད་སིད་ནི་ཁུལ་གྱི་དཀའ་རྙོག་སེལ་ཡག་གི་ཐོག་ལ་ད་ལྟ་ང་ཚོ་དོན་གཅོད་ལས་ཁུངས་ངོས་ནས་ཨན་རིམ་པས་རིམ་པས་ཅིག་གི་ཐབས་ལམ་དང་འབད་བརྩོན་ཅིག་ཞུ་གི་ཡིན་ཨན་དེའི་སྐབས་སུ་ད་འབྲེལ་ཡོད་མང་ཚོགས་ངོས་ནས་ཨན་ནེ་གཅིག་གི་དོན་གཅོད་ལས་ཁུངས་ལ་ཕྱར་གྲུ་མཉམ་འདེགས་གནང་པའི་ངའི་རེ་བ་དང་ཡིད་ཆེས་ཆེན་པོ་ཡོད་ཅེས་ཞུ་ཡ་ཡིན། ཨན་ནེ་སྤྱི་ཡོངས་ཀྱི་ངོས་ནས་ད་ང་རང་ཚོ་ཚང་མ་ཤ་རུས་གཅིག་ལས་གྲུབ་པའི་བོད་རིགས་སྤུན་ཟླ་ཤ་སྟག་ཡིན་པ་སོང་ཙང་ཨན་ནེ་བསམ་ཚུལ་ཕྲན་བུ་ད་ཅིག་མཐུན་མ་མཐུན་ཡོང་སྲིད་རེད་དེ་ཡིན་ནའི་ད་ཆེ་ས་ང་རང་ཚོ་ཅིག་བོད་ཀྱི་རྩ་དོན་རེད་ཨན་ནེ་ང་རང་ཚོ་མང་ཚོགས་ཀྱི་ཆིག་སྒྲིལ་གྱི་ནུས་པ་རེད་དེ་ཚོ་ད་ཉམས་དམས་སུ་མ་འགྲོ་བའི་ཐོག་ལ་འབད་བརྩོན་བྱ་ཡ་དེ་ང་ཚོ་ཚང་མ་ལ་འགན་ཡོད་རེད་དེ་འདྲའི་གི་ཐོག་ལ་དགོངས་པ་ཆེ་བཞེས་གནང་བྱས་བྱས་ནས་མ་འོངས་པའི་ད་གང་ལྟར་དེ་འདྲའི་གི་དཀའ་རྙོག་དེ་ཨ་ནི་ད་ཅིག་གཙང་སེལ་གནང་ཡག་གི་ཐོག་ལ་ཚང་མས་གི་ད་ཅིག་དགོངས་པ་ཆེ་བཞེས་དང་ཨ་ནས་ཕྱར་གྲུ་མཉམ་འདེགས་ཡོང་པའི་ངས་རེ་བ་ཞུ་གི་ཡོད་ཞེས་ནས་ཞུ་ཡ་ཡིན། ད་ལྟའི་ཆར་ཡང་ད་ཨོ་སི་ཁྲུ་ལི་ཡ་དང་རྒྱ་ནག་གཉིས་བར་ལ་འབྲེལ་བ་ལ་འགྱུར་བ་ཆེན་པོ་གཅིག་འགྲོ་གི་ཡོད་རེད་ཨ་ནི་འགྱུར་བ་དེའི་ཐོག་ནས་ཨོ་སི་ཁྲུ་ལི་ཡ་ནང་ལོའི་བོད་དོན་ཐད་ལ་གོ་སྐབས་བཟུང་དགོས་ཡ་དང། འཆར་གཞི་དང་ཐབས་ལམ་གསར་པ་དེ་འདྲའི་ག་རེ་འདྲ་བོ་ཅིག་དགོས་ཀྱི་རེད་དགོངས་གི་ཡོད་ན།
ད་ལྟ་ཨོ་སི་ཁྲུ་ལི་ཡ་དང་རྒྱ་ནག་གི་བར་གྱི་འབྲེལ་བའི་ཐོག་ལ་ད་འགྱུར་བ་ཆེན་པོ་གཅིག་འགྲོ་གི་ཡོད་པ་དེ་དངོས་ཡོད་གནས་ཚུལ་རེད་ཨ་ནི་ད་ཨོ་སི་ཁྲུ་ལི་ཡ་ཙམ་མ་ཟད་ཨ་ནི་ད་ལྟ། ཨ་རི་གཙོས་པའི་ད་རྒྱལ་ཁབ་མང་པོ་ཞེ་བོ་གཅིག་གིས་རྒྱ་ནག་གི་ཐོག་ལ་ཨ་ནས་ལངས་ཕྱོགས་འཛིན་སྟངས་ཀྱི་ཐོག་ལ་ད་འགྱུར་བ་འགྲོ་དང་འགྲོ་བཞིན་པ་དེ་འདྲའི་གནས་སྟངས་ཆགས་བསྡད་ཡོད་རེད། དེ་འདྲ་ཡིན་དུས་ཙམ་ནས་ད་རྩ་བའི་ང་རང་ཚོ་བོད་མི་སྒྲིག་འཛུགས་ངོས་ནས་ཡིན་ན་ཡང་མ་འོངས་པ་ལ་ཨ་ནས་གནས་སྟངས་དེ་ལ་བསྟུན་བྱས་བྱས་ནས་ད་ལས་འགུལ་སྤེལ་ཕྱོགས་ཀྱི་ཐོག་ལ་ལམ་སྟོན། དང་ཨ་ནེ་ཅིག་འཆར་གཞི། ལས་འཆར་དེ་འདྲ་ཏན་ཏན་མང་པོ་ཕེབས་ཀྱི་རེད་བསམ་གྱི་འདུག་ཨ་ནེ། ད་ལྟའི་ཆར་ལ་དོན་གཅོད་ངོས་ནས་ཡིན་ན་ཡང་ད་དེ་འདྲའི་གི་གོ་སྐབས་དམ་འཛིན་ཞུ་བྱས་བྱས་ནས་ཨ་ནེ་ཨ་རི་ཁ་ས་ཨོ་སི་ཁྲུ་ལི་ཡ་གཞུང་རེད་དེ་ག་ནང་བཞིན་གྲོས་ཚོགས་འཐུས་མི་རེད་དེ་འདྲའི་གི་ཐོག་ལ་ད་ཅིག་ད་ལྟ་བོད་དོན་རྒྱབ་སྐྱོར་ཚོགས་པ་དང་ཚང་མས་མཉམ་འབྲེལ་གྱི་ཐོག་ནས་ད་གང་ལྟར་ཞུ་འབོད་ལས་འགུལ་གང་མང་མང། པའི་དུས་ཡལ་གྱི་དེ་གལ་ཆེན་པོ་ཞིག་ཆགས་བསྡད་ཀྱི་ཡོད། ལྷག་པར་དུ་ད་ན་ནིང་ལོ་ལ་ཨ་རིའི་གཞུང་གི་ངོས་ནས་ད་ཅིག་ཉིས་སྟོང་ཉི་ཤུའི་བོད་དོན་སྲིད་བྱུས་དང་རྒྱབ་སྐྱོར་གྱི་ཁྲིམས་འཆར་ཅིག་གཏན་འབེབས་གནང་བྱས་བྱས་ནས་བོད་དོན་གྱི་དོན་དག་སེལ་ཐབས་ཀྱི་ཐོག་ལ་ཧ་དང་ཧ་ཅང་གི་ད་ཅིག་ག་རེ་ཟེར་ཁྲིམས་ཀྱི་ནུས་པ་ལྡན་པའི་ཁྲིམས་འཆར་ཅིག་གཏན་འབེབས་བྱེད་ཐུབ་ཡོད་རེད། འདི་ལྟ་བུའི་ད་ཅིག་གི་ཁྲིམས་འཆར་དེ་འདྲའི་ཅིག་ང་རང་ཚོ། གནས་ཡུལ་གཞུང་གི་ངོས་ནས་ཅིག་གཏན་འབེབས་གནང་ཐབས་ཡོང་ཡང་གི་ཐོག་ལ་ཨ་ནེ་དེ་འདྲའི་གི་འབད་བརྩོན་བྱས་ཏེ་ད་གལ་ཆེན་པོ་ཅིག་མཐོང་བསྡད་ཀྱི་ཡོད་དེ་འདྲའི་ཐོག་ལ་ད་ཅིག་ང་རང་ཚོ་ཚང་མའི་གི་ཅིག་ག་རེ་ཟེར་བོད་མིའི་སྒྲིག་འཛུགས་རེད་དེ་ན་བཞིན་དོན་གཅོད་ལས་ཁུངས་ཨ་ནེ་ད་ཅིག་བོད་དོན་རྒྱབ་སྐྱོར་ཚོགས་པ་ཨ་ནེ་མང་ཚོགས་བཅས་ཚང་མའི་གི་གང་འདྲ་ཅིག། ལས་འགུལ་ཅིག་མཉམ་དུ་ལ་སྤེལ་ཐུབ་ཡས་དེ་གལ་ཆེན་པོ་ཞིག་མཐོང་གི་འདུག་ཅེས་ཞུ་ཡ་ཡིན་ལགས།
དྲི་བ་ཐ་མ་དེ། ད་བོད་པའི་སྐད་ཡིག་དང་རིག་གཞུང་གི་རྩ་བ་ཆོད་པའི་ཨོ་སི་ཁྲུ་ལི་ཡ་དང་ཉུ་ཛི་ལན་དྲི་ནང་ཡོད་པའི་བོད་པའི་ཆོས་ཚོགས་ཁག་དང་ནི་རིག་གནས་སྐྱེད་ཚལ་ཁང་གཙོས་པའི་བོད་པའི་གི་གཟའ་མཇུག་སློབ་གྲྭ་ཁག་རེད། དེ་ག་ནང་བཞིན་ཨེས་པི་ཨེས་བོད་སྐད་སྡེ་ཚན་གཙོས་པའི་བོད་པའི་སྐད་ཡིག་དང་རིག་གཞུང་རྒྱུན་འཛིན་དང་བཀོལ་སྤྱོད་བྱེད་མཁན་གྱི་ལས་ཁུངས་དང་ཚོགས་སྡེ་དེ་ཚོ་ཡར་རྒྱས་དང་རྒྱ་ཆེར་ཡོང་བ་ལ་མཐུན་སྦྱོར་རོགས་རམ་གནང་རྒྱུ་གི་འཆར་གཞི་དེ་འདྲའི་ག་རེ་འདྲ་བོ་ཞིག་ཡོད་ཡོད་འོ་དེའི་སྐོར་ལ་ཅིག་ངོ་སྤྲོད་གནང་རོགས་བྱས་ན།
ལགས་རེད་ད་ང་རང་ཚོའི་བོད་པའི་གི་ཆོས་དང་རིག་གཞུང་སྐད་ཡིག་མི་ཉམས་རྒྱུན་འཛིན་བྱས་ཏེ་ང་ཚོ་ཚང་མས་གི་གང་འདྲ་ལས་འགན་གལ་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་དུས་ས་གནས་དོན་གཅོད་ལས་ཁུངས་ཀྱི་ངོས་ནས་ད་ད་ལྟ Australia དང New Zealand ཁུལ་ལ་ཡོད་པའི་ཆོས་ཚོགས་ཚོ་ལ་འབྲེལ་ལམ་དམ་ཟབ་ཞུ་ཡ་དང་ཨ་ནི་ཆོས་ཚོགས་ཚོའི་ཐོག་ལ་ཡིན་ན་ཡང་ཡང་དོན་གཅོད་ལས་ཁུངས་དང་བོད་མིའི་སྒྲིག་འཛུགས་ངོས་ནས་ཅིག་ག་རེ་ཟེར་དགོས་རེད་མཐུན་འགྱུར་དང་ཞབས་འདེགས་ཞུ་དགོས་དེ་འདྲ་ཡོད་པ་ན་དེ་ཞུ་ཡ་དེ་ང་ཚོ་ལས་འགན་ཆགས་ཀྱི་ཡོད་རེད་བྱས་ནས་ཞུ་ཡ་ཡིན། དེ་ནས་ཀི་ད་ད་ལྟ་སིད་ནི་ཁུལ་གྱི་རིག་གནས་སྐྱེད་ཚལ་ཁང་གཙོས་པའི་ཨ་ནེ་འདི་ཁུལ་གྱི་བོད་པའི་གི་གང་འདྲ་གཟའ་མཇུག་སློབ་གྲྭ་དེ་ཚོ་ཧ་ཅང་གི་གལ་ཆེན་པོ་ཆགས་ཀྱི་ཡོད་རེད་དེ་ཡིན་དུས་ས་གནས་དེ་འདྲའི་ལ་ད་གཟའ་མཇུག་སློབ་གྲྭ་དེ་ཚོའི་ཐོག་ལ་ཨ་ནེ་ཅིག་བོད་མི་སྒྲིག་འཛུགས་ཤེས་རིག་ལས་ཁུངས་དང་འབྲེལ་བ་ཞུ་བྱས་བྱས་ནས་ཨ་ནེ་ཡང་ཅིག་ཀློག་དེབ་ཕུལ་ཡས་མཐུན་འགྱུར་ཞུ་ཡས་རེད་དེ་ག་ནང་བཞིན་བྱས་དགེ་རྒན་ཚོ་ལ་ཟབ་སྦྱོང་ཕུལ་ཡས་རེད་ཨ་ནེ་ད་དེ་མིན་པའི་ཅིག་མ་འོངས་པའི་གི་ཅིག་ཡང་ཅིག་ས་གནས་སོ་སོའི་གི